དཔེ་ཞེ་ས་རྒྱག་གི་རེད་ད་དངོས་གནས་རེད་ད། དེ་རེད། ཁོ་ཞེ་ས་རྒྱག་དགོས་ལ་རྒྱག་གི་རེད། སོ་སོའི་དགེ་རྒན་དང་ཕ་མ་དང་སློབ་གྲོགས་དང་སོ་སོ་ལོ་རྒན་པ་དེ་ཚོ་སྐད་ཆ་བཤད་དུས་ཡག་པོ་བཤད་གི་རེད། ཨ་ནི་ཞེ་ས་རྒྱག་གི་རེད། དེ་ཡིན་དུས་ལ་ང་ཚོ་ཞེ་ས་ཤེས་དགོས་རེད། ཞེ་ས་ག་རེ་བྱས་ནས་རྒྱག་གི་ཡོད་རེད། གུས་ཞབས་ཀྱི་ཆེད་དུ་རྒྱག་གི་ཡོད་རེད། ང་ཚོ་ཁ་རྩང་ལབ་ཡིན་པ། ངག་གི་སྒོ་ནས་བསླབ་བྱ། ཡིད་ཀྱི་སྒོ་ནས་བསླབ་བྱ། ཨ་ནི་ལུས་ཀྱི་སྒོ་ནས་བསླབ་བྱ་ཟེར་བསླབ་བྱ་གསུམ་ཡོད་རེད། དེའི་སྒང་ནས་ངག་གི་བསླབ་བྱ་ཟེར་ཡ་དེ། ངག་ཟེར་སྐད་ཆ་བཤད་སྟངས་རེད་བ། སྐད་ཆ་བཤད་སྟངས་དེ་མི་གཞན་དག་ལ་གུས་ཞབས་སྒོ་ནས་སྐད་ཆ་བཤད་དགོས་རེད་བ། རེད་དགོས་མ་རེད། དགོས་རེད། རེད། ཨོ་དེའི་དུས་ལ་ཡ། ཞེ་ས་དེ་མི་གཞན་པ་ལ་གུས་ཞབས་བྱེད་ཡ་དེའི་ཚིག་རེད་ད།

སོ་སོ་རང་རང་ལ་རྒྱག་ཡས་ཡོད་མ་རེད་མི་གཞན་དག་ལ་ཞེ་ས་རྒྱག་དགོས་རེད། རེད། དེ་བྱས། དེ་ནས་ཞེ་ས། ད་ཞེ་ས་རྒྱག་སྟངས་སྐོར་ནས་ལབ་དགོས་ད། ཞེ་ས་རྒྱབ་དུས་ལ་ཡ། ག་རེ་དགོས་རེད་ཟེར་སོང་ན། ཞེ་ས་འཁྱག་འཁྱོག་དེ་ནི་རྒྱག་ཡས་ཡོད་མ་རེད་འཁྱག་འཁྱོག། ཞེ་ས་འཁྱག་འཁྱོག།

ཞེ་ས་འཁྱག་འཁྱོག་བརྒྱབ་ན་ནི་གཞུག་གུ་ལ་ཡ། དེ་ཁྱད་མཚར་ཡོད་རེད་ང་ཚོ་ནང་ལོགས་དེ་གལ་ཡོད་མ་རེད། ཨེ། ཁ་ལག་མཆོད་ཚར་པས་ཟེར་ཞིག་ཅིག་ཨོ། ཁ་ལག་མཆོད་ཚར་ད་ཟེར་ཞིག། ཡང་ཅིག་གི། ཨོ། ཆུ་ལ་ཡ། ཆབ་ལབ་གི་རེད་བ། ཨོ། ཆུ་མཆོད་ཚར་པས་ཟེར། ཨ། ཅིག་གི་ཡང་ཁོ་རང་གི་ཨོ། ངས་ཆབ་བཏུང་ཚར་ཡིན་ད་ཟེར་ན། ཆབ་བཏུང་ཚར་ཡིན་ཟེར་ན། ད་ང་ཚོ་ནང་ལོགས་དེ་གལ་ཡོད་མ། གཞུག་གུ་ལ་ཡ། ཁྱོད་ཚོ། ཕྲུ་གུ་ཆུང་ཆུང་རེད་བ། གཞུག་གུ་མི་ཆེན་པོ་ཆེན་པོ་མཉམ་དུ་ལས་ཀ་ལས་དགོས་རེད་བ་ཨ་ནེ་སྐད་ཆ་ཚང་ལ་མ་ཚང་དེ་འདྲ་ཤེས་ཡོང་དུས་ཨ་ནེ་སྙིང་རྗེ་བོ་ཡོད་རེད་ཨ་དེ་ཡིན་དུས་ལ་ཡ་ཞེ་ས་རྒྱབ་ན་ཞེ་ས་མཉམ་དུ་རྒྱག་དགོས་རེད་ཆ་ཚང་པ་ལགས་ཞལ་ལག་མཆོད་ཚར་ཡིན་པས་ཟེར་ན་ཆ་ཚང་གཅིག་རེད་འདོད་རེད་པ་ལགས་ཞལ་ལག་ཟས་ཚར་ཡིན་པས་ཟེར་དུས་ཡང་རྐང་པ་གཅིག་ཆག་ཚར་རེད་ཨ་ནེ་གཞུག་གུ་ལ་ཡ་ཁྱད་མཚར་ཆགས་གི་རེད་ད་ཡང་སྐད་ཆ་དེ་ཚོ་གོ་རིམ་མེད་ཀྱོ།

འོ་དེ་འདྲས་དེ་འདྲས་ཤོར་གི་རེད་ད་དངོས་གནས་ཤོར་གི་རེད་ད། ཡ་ཨ་ཡ་ནི་ཡ། དེ་ཡང་སོ་སོ་ངོ་ཚ་པོ་འདྲ་ཆགས་གི་རེད་ད། མི་མང་པོ་མི་ཆེན་པོ་དེ་འདྲས་མཉམ་དུ་འགྲོ་དུས་ཨ་ནི་དཀའ་ལས་ཡོད་རེད། ཨ་ཁ་ཤས་ཀྱིས་འོ་ཙི་ཁྱོད་རང་དེ་འདྲས་གསུང་གི་འདུག་བ། ཨ་ནི་དེ་འདྲས་མང་པོ་གསུང་ཡ་ཡོད་མ་རེད་ད་ཟེར་ལབ་སོང་ན། ཡང་སོ་སོ་སོ་སོ་ཞེ་ས་བཤད་ནས་ངས་དེ་འདྲས་གསུང་གི་མེད་ད་ཟེར་ཤོང་དེ་འདྲས་ལབ་གི་རེད་ད།

ཞེ་ས་འཁྱག་འཁྱོག་བརྒྱབ་ན་ཡང་འགྲོ་སྟངས་མེད་པའི་རྟགས་གཅིག་རེད། དེ་ཡིན་དུས་ལ་ཡ་ད་ལྟ་གང་ནས། ད་ལྟ་དེ་ཁྱོད་ཚོ་ཞེ་ས་ཡོངས་སུ་རྫོགས་པ་ཤེས་གི་མ་རེད། དེ་མ་རེད་དེ་ཤེས་གི་མ་རེད་ཁག་ཡོད་མ་རེད། ང་ཚོ་ཤ་ཚ་ཕྲུ་གུ་སྐྱེས་ཡོང་དུས་ལ་བོད་སྐད་ཤེས་གི་ཡོད་རེད། ཕྲུ་གུ་སྐྱེས་ཚར་མའི་བོད་སྐད་བརྒྱབ་བསྡད་མཁན་ཞིག་འདུག་གས། ཡོད་མ་རེད། སྐྱེས་ཚར་ལ་མའི་ཨིན་ཇི་སྐད URSS ག་བ་དེ་འདྲས་ལབ་བསྡད་མཁན་ཞིག་ག་བ་འདུག་ཡོད་མ་རེད། ཡིན་ན་ག་རེ་རེད་ཟེར་ན་ང་ཚོ་ཆ་ཚང་སྦྱངས་ནས་ཤེས་ཀྱོག་ཀྱོ་ཉོས་རེད། ཁྱོད་ཚོ་གིས་སྦྱངས་ནས་ཤེས་ཀྱི་རེད། ངས་སྦྱངས་ནས་ཤེས་ཡོད་རེད། དེ་ཡིན་དུས་ཆ་ཚང་སྦྱང་དགོས་རེད། སྦྱང་ཡག་གི་བསམ་བློ་དེ་ཤུགས་ཆེན་པོ་ཡོད་དགོས་རེད། འོ་དེ་བྱེད་དུས་ལ་ཡ་ཞེ་ས་རྒྱག་སྟངས་གཉིས་འདུག་ཞེ་ས་གཅིག་མི་ལ་རྒྱག་དགོས་འདུག་རང་ལ་རྩ་བ་ཉིད་ནས་རྒྱག་རྒྱུ་མི་འདུག་གཅིག། ཞེ་ས་ཡིན་པ་མིན་པ་གཉིས་མཉམ་དུ་བསྲེས་ནས་དེ་རྒྱག་རྒྱུ་མི་འདུག་འོ་དེ་གཟབ་གཟབ་བྱེད་དགོས་རེད་ད་ཞེ་ས་བརྒྱབ་དུས་རྒྱག་སྟངས་གི་དེ་འདྲས་ཅིག་ཡིན་ཨ་བསམ་བསམ་བྱས་ད་ཨ་ནི་གཞུག་གུ་ལ་ཡ་ག་ལེ་ག་ལེ་ཤེས་ཡོང་གི་རེད། འོ་གོ་སོང་ཨ་འོ་དེ་འདྲས་རེད། གོ་སོང། གོ་སོང། སྔོན་མ་ལ་ཡང་ཡང་འཇོག་ཞིམ་ཞིག་བླངས་ཡས་ཡོད་རེད་ཡ་གད་མོ་བསླང་ཡས་ཡོད་རེད། ཁོ་རང་བླ་མ་གཅིག་གི་ད་ལྟ་དེ་ཕྱག་མཛོད་ད་ཕྱག་མཛོད་ཟེར་ནི་གུག་མ་རེད་ཕྱག་མཛོད་བླ་མ་གཅིག་གི་ཁོ་ཁ་ལག་སྤྲད་མཁན་ད་ཁ་ལག་བཟོ་མཁན་རེད་འདུག་ཨ་ཁ་ལག་བཟོ་ཉིན། ཨུའུ་ཧོ། ད་ཁོ་ཁོ་རང་ག་རེ་ཡོད་རེད་ཁོ་ར་ཁོ་རང་ལ་ཤག་ལ་ནང་ལ་བླ་མ་གཅིག་ཡོད་རེད་བླ་མ་ཨོ། གཅིག་ཉལ་ཡས་ཡོད་རེད་བླ་མ་བླ་མ་ཧ་གོ་རོ་ཨ། ཧ་གོ་ཡས།

དམངས་ཁྲོད་ཀྱི་སྐད་ཆ་རེད་དུས་རྒྱུན་དུ་ལི་ཡར་འགྲོ་བའི་སྐད་ཆ། གུས་ཞབས་ཀྱི་སྐད་ཆ་མ་རེད། གུས་ཞབས་མ་རེད་ད། ཨ་ཙི་ལ་ཁྱོད་རང་སྣ་ཁུག་དེ་དེ་འདྲའི་ཆུང་ང་ལ་ཟེར་དགུ་དགུ་བྱིན་ད་དེ་ཞེ་སའི་སྐད་ཆ་མ་རེད་ད། དངོས་གནས་མ་རེད། ཨ་ཙི་ལ་ཁྱོད་རང་སྣ་ཁུག་དེ་དེ་འདྲའི་སྙིང་རྗེ་བ་ལ་ཟེར་བྱིན་ད་རྣམ་འགྱུར་ཡག་པོ་བསྟན་དགའ་བ་ག་ཚོད་བསྟན་ད་ཁོ་སྐད་ཆ་གི་ཚིག་དེ་ཞེ་ས་མ་རེད། ཁྱོད་རང་གི་ཤངས་ཟེར་ན་ད་ཞེ་སའི་ཚིག་རེད།

ཤངས་ཟེར་བ་རེད་ཤངས། ཤངས། སྣ་ཁུང་གི་ཞེ་ས་ལ་ཤངས་རེད། ཨང། ཨང་ཤངས་ཞུ་གི་ཡོད་རེད། ས་འདི་ཆ་ཚང་ཞེ་ས་རེད། ཨང། སྣ་ཁུང་སྣ་ཁུང་ལ་ག་རེ་ལབ་རེད་སྣ་ཁུང་ལ་ཤངས་ཞུ་གི་ཡོད་རེད། ཨམ་ཆོག་ལ། ཨམ་ཆོག་ལ་སྙན་མཆོག། ཨང་ཨམ་ཆོག་ཞེ་ས་འདི་རེད་ཨམ་ཆོག་ལ་ག་རེ་ལབ་ཀྱི་ཡོད་རེད་ཞུ་ཡི་ཡོད་རེད་ག་རེ་ལབ་དགོས་རེད། ཨམ་ཆོག་གི་མིང་ལ།

ཨ་ནེ་སྐད་ཆ་བཤད་དགོས་ཡོད་ན་འདྲ་དེའི་གནས་སྐབས་ལ་མི་གཞན་དག་ལ། ཨ་ནེ་བཀའ་མོལ། ཟེར་དུས་སྐད་ཆ། ཨ་དེ་འདྲ་གནང་དགོས་རེད་ཟེར། ཁྱོད་རང་གི་སྤྱན་ཟེར་དགོས་རེད། ཁྱོད་རང་གི་ཤངས་ཟེར་དགོས་རེད། ཁྱོད་རང་གི་དབུ་ཟེར་དགོས་རེད། ཨཱ། བཀའ་མོལ་ཡག་པོ་གནང་དང་ཟེར་མི་ལ་ཡང་སྐད་ཆ་ཡག་པོ་བཤད་ན། ཨ་ནེ་སོ་སོ་ལ་ཚུར་བཤད་གི་རེད། ཨོ་དེ་མིའི་ཁྱད་ཆོས་རེད། ཕར་ལ་ཡག་པོ་བྱས་ན་ཚུར་ལ་ཡག་པོ་བྱེད་ཀྱི་རེད་མིའི་ཁྱད་ཆོས་རེད། ཕར་ལ་སྡུག་ཆགས་བྱས་ན་ཚུར་ལ་སྡུག་ཆགས་བྱེད་ཀྱི་རེད། དེ་ཡིན་དུས་ནས་དང་པོ་ནས་མི་གཞན་དག་ལ་ཡང་སྙད་བཀོ་ཡ་དང་སྡུག་ཆགས་བྱེད་ཡ་ཡོད་མ་རེད། ཞེ་སའི་ཐོག་ནས་གནང་དང། ཨོ་དེ་རེད། སྐད་ཆ་ཆ་ཚང་ཞེ་སའི་སྒོ་ནས་གནང་དང། ཨོ་དེ་རེད། ཨོ་དེ་ཡིན་དུས་ལ་ཡ་ང་ཚོ་ཚང་མས་ཞེ་ས་རྒྱག་དགོས་རེད་ད། ཡང་སྙིང་རྗེ་བོ་དེ་འདྲས་ཡོད་རེད་ད་མི་ཁ་ཤས་པས་ཞེ་ས་ཁྱོན་ནས་མ་ཤེས་ནས། ཡང་སྙིང་རྗེ་བོ་དེ་འདྲས་བྱུང་མྱོང་རེད། ཁྱོད་རང་གི་མཚན་ལ་ག་རེ་ཞུ་གི་ཡོད་རེད་ཟེར་བ་ད་ལ་རེད། ལབ་རྒྱུ། ད་མི་ས་ཁུག་ལུང་ཁུག་ཟེར། ནམ་རྒྱུན་ལ་ཡང་ལྷ་ས་དང་དེ་འདྲས་ལ་ཡང་འབྲེལ་བ་མེད་རྒྱུ། སོ་སོ་ལུང་པ་གཅིག་པུ་མ་གཏོགས་ཀི་ཕར་ཚུར་འགྲོ་མ་མྱོང་གི་མི་དེ་འདྲས་ལ་ཡང་འབྲེལ་བ་བཏང་རེད།

ཁྱོད་རང་གི་མཚན་ལ་ག་རེ་ཞུ་གི་ཡོད་ལབ་དགོས་ད། ཡང་ཁྱོད་རང་གི་མཚན་ལ་ག་རེ་ཟེར་གི་ཡོད་ཟེར་ལབ་མར། ཁྱོད་རང་གི་མཚན་ལ་ག་རེ་ཞུ་གི་ཡོད་ཟེར་ལབ་དགོས་རེད། ལབ་དུས་ལས་ཁྱད་པར་ཡོད་ད། སྐད་ཆ་སྙིང་རྗེ་བོ་བཤད་ཤེས་ན་ཨ་ནི་དཔེ་མེད་ལ་ཡོད་རེད། ད་ནི་ང་ཚོ་གི་སྐད་ཆ་བཤད་སྟངས་འདྲ། ད་ཁྱོད་ཚོ་སྤྱི་ཐང་ད་ལྟ་འདིའི་ནང་ལ་ལོ་བཅོ་ལྔ་བཅུ་དྲུག་བྱས་སྡོད་རྒྱུ་དེ་འདྲས་འདུག་ད་གཅིག་བྱས་ན་ཤེས་གི་རེད་ཁྱོད་ཚོ་ཕར་ཚུར་ལུང་པ་ཕར་ཚུར་འགྲོ་དུས། ཁ་ཤས་ཡོད་རེད་སྐད་ཆ་བཤད་སྟངས། ཁ་ལག་ཟ་སྟངས། འགྲོ་སྟངས་ཁྱོན་ནས་འདྲ་གི་མ་རེད། དེ་ག་རེ་ཡོད་རེད། སོ་སོ། ཨ་མའི་གི་ཡག་པོ་བཤད་བཞག་རྒྱུ་དེ་སོ་སོ་གི་ཨམ་ཆོག་ནང་ཡག་པོ་བླུགས། དེ་ནས་ག་རེ་བྱེད་དགོས་རེད་མི་གཞན་དག་ལ་ཡག་པོ་ལྟ། སློབ་སྦྱོང་བྱས་བཞག་རྒྱུ་གི་མི་དེ་ཡང་ལྟས་ཟིན་འདྲ་གི་མ་རེད། འོ་དེ་འདྲས་བྱེད་དགོས་རེད་ད་སློབ་སྦྱོང་བྱེད། སློབ་སྦྱོང་བྱེད་སོ་སོ་གི་སྤྱོད་པ་ཡག་པོ་བྱེད་ན་ག་རེ་ཡོད་རེད་སོ་སོ་གཞུག་མ། སློབ་གྲྭའི་དགེ་རྒན་ཆགས་ན་སློབ་ཕྲུག་དེ་ཚོ་ཡག་པོ་ཆགས་གི་རེད་ཡ། ཁྱོད་རང་འཛིན་གྲྭའི་ནང་སང་ཚོ་ཕྲུ་གུ་དེ་ཚོ་ཞེ་ས་བརྒྱབ་ན་ཕྲུ་གུ་དེ་ཚོ་ཡང་ཞེ་ས་རྒྱག་གི་རེད་ཞེ་ས་མ་ཤེས་ན་ཞེ་ས་ཆག་ཀྱོག་རྐང་པ་ཆག་ཀྱོག་དེ་ཏན་ཏན་རྒྱག་གི་རེད་ཟེར། རྒན་ལགས་སྐུ་གཟུགས་བདེ་པོ་ཡིན་པས་ཟེར་ཞང་དོན་འདྲེ་ཁོ། རྒན་ལགས་ཁྱོད་རང་གི་སྣ་ཁུག་དེ་ཆུང་ཆུང་རེད་ཞག་ཟེར་ད་ག་རེ་ཡིན་ན་མེད་ན་ཁོང་ཚོ་ཡང་ཞེ་ས་རྒྱག་གི་རེད་ཞུ་གི་ག་ལེ་ག་ལེ་ད་ཁོང་ཚོ་ཞེ་ས་ཤེས་ཡོང་གི་རེད་དངོས་གནས་རེད་ད།

བྱེད་ཐུབ་ན་ཨ་ནི་འདི་སླེབས་གི་རེད་འདི་ཡག་པོ་སླེབས་གི་རེད། སོ་སོ་གི་རིག་གཞུང་དེ་ལ་མིག་ཁྱོན་མ་བལྟས་ན་ཨ་ནི་འགྲིག་གི་མ་རེད་ད།